རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་གེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་དགུ་བའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་ཉེར་གསུམ། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕེབས་བཞུགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋསྤྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་སྐོར་ལ་བགྲོ་གླེང་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཨ་མི་རི་ཀའི་ནིའུ་ཡོག་ཏུ་མང་ཚོགས་དང་བོད་རྒྱའི་གཞོན་སྐྱེས་ཚོ་ལ་མཇལ་འཕྲད་གནང་ནས་བཀའ་སློབ་གསུང་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་དོ།
མཇུག་མཐར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུ་བའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གེ་ཐོ་ཡིན་ཞིང་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཟླ་འདིའི་ཕྱི་ཚེས་ཉེར་གཅིག་ཉིན། ནིའུ་ཡོག་དང་ནིའུ་ཇར་སི་ནང་ཡོད་པའི་རིས་མེད་ཆོས་བརྒྱུད་ཁག་གི་དགོན་པ་དང་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་དང་ལྷན་དུ་ཐེངས་དང་པོར་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནས་གོ་སྒྲིག་ཞུས་པའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕེབས་བཞུགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་སྐོར་ལ་གསུང་བཤད་གནང་ཡོད་པ་རེད། ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་སུ་འདི་གའི་རླུང་འཕྲིན་ཁང་ནས་བཅར་འདྲིའི་སྐབས་སུ་ཁོང་གིས་གསུངས་དོན། ཁ་སང་ཚེས་པ་ཉི་ཤུ་རྩ་གཅིག་ད་གཟའ་སྤེན་པའི་ཉིན་ཁར་སྲིད་སྐྱོང་གི་ད་རེས་ནིའུ་ཡོག་གི་མཛད་འཆར་གཙོ་བོ་དེ་རེད། ཁ་སང་ཁག་གསུམ་ཙམ་ཞིག་ཡོད་རེད། ཨ་ནི་ཞོགས་ཀས་ད་ལྟ་ནིའུ་ཡོག་དང་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས། ཨ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཕུན་ཚོགས་སྡེ་བཞིའི་ནང་ལ། ནེའུ་ཡོག་དང་ནེའུ་ཇེ་སི་ཁུལ་གྱི་སེར་སྐྱ་མང་ཚོགས་ལ་ཡང་སྲིད་སྐྱོང་མཆོག་ནས་བཀའ་སློབ་གསུང་བཤད་དེ་རེད། བཀའ་སློབ་གསུང་བཤད་ཚར་ནས་དྲི་བ་དྲིས་ལན་བྱས། དེ་ནས་ཉིན་གུང་ཞལ་ལག་གྲུབ་ནས་ཕུན་ཚོགས་སྡེ་བཞི་ཚོགས་ཁང་འོག་ཐོག་དེ་ལ་ཡང་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་པའི་བྱེད་སྒོ་ཅིག་རེད། དེ་ག་རེ་ཟེར་ན་ད་སྲིད་སྐྱོང་མཆོག་གིས་སྲིད་སྐྱོང་མཛད་འགན་བཞེས་པ་ནས་བྱས་བྱས་དེ་ཐེངས་ཁ་ཤས་ཤིག་ཕེབས་པ་དེ་ཡིན་ནའི་ནེའུ་ཡོག་དང་ནེའུ་ཇེ་སི་ཁུལ་གྱི་རིས་མེད་ཆོས་བརྒྱུད་ཁག་གི་དགོན་པ་དང་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་དང་དབུ་ལས་ལྷན་རྒྱས་མཉམ་དུ་འཛོམས་ཡག་གི་ད་ལྟ་བར་དུ་བྱུང་ཡོད་མ་རེད། འོ་འདི་ཁ་སང་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་བྱས་ཨ་ནི་ཁ་སང་ཉིན་གུང་འཛོམས་པ་རེད་ཨ་ནི་ཁྱོན་བསྡོམས་པས་ད་དགེ་འདུན་པ། སུམ་ཅུ་ཙམ་ཞིག་དང་ཆོས་ཚོགས་དང་དགོན་པ་ཁག་མི་འདྲ། ཡེ་ཤུ་གཟེངས་ཟེར་ནས་ཁྱོད་འདོམས་བྱས་ཀྱི་འདོད་ཞེ་དྲགས། སུམ་ཅུ་རྩེ་སྟོབས་སུ་ཕེབས་སོང། དེ་གྲུབ་ནས་ད་ལྟ་ཧྥུ་ལཱ་ཞིང་ལི་ཡ། ཐའེ་ཝན་སེན་ཏྲེ་ཐའེ་ཝན་བསྟི་གནས་ཁང་ཟེར་ཡོད་རེད་འདི་ལི་ཡ། ནིའུ་ཡོག་དང་ནིའུ་ཇེར་སི་དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་དང་དོན་གཅོད་ལས་ཁུངས་ནས་ཟུང་འབྲེལ་གནང་བྱས། མི་རྗེ་སྐུ་ངོ་སྲིད་སྐྱོང་མཆོག་དང་གཙོ་བོ་རྒྱ་རིགས་གཞོན་སྐྱེས་དང་དེའི་སྒང་ལ་བོད་རིགས་གཞོན་སྐྱེས་བཅས་ནས་གནང་ཡོད། ཁ་སང་ད་མཛད་འཆར་གསུམ་དེ་གས་གཙོ་བོ་རེད། འདི་ནས་ད་རེས་ཕེབས་དོན་གཙོ་བོ་གཅིག་དེ། ཨ་ནི་ནིའུ་ཡོག་དང་ནིའུ་ཇེར་སི་སྤྱི་མཐུན་ཚོགས་པའི་རེ་འདུན་ཞུ་ཡུལ་ནང་དང་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་དཔལ་འབྱོར་སྡུ་རུབ་ལི་ཡ་ཕན་པའི་ཆེད་དུ་ད་དགོང་དྲོའི་གསོལ་སྟོན་ཟེར་བར་བ gala dinner འོ་དེ་འདྲ་ཅིག་གནང་བྱས་ད་ཁ་སང་ཆེ་ཁག་དེ་དེ་རེད་དེ་ནས་པ་རུ་དེ་སྙན་ཞུ་དགོས་ཡ་ཅིག་ལི་ཡ་ཁ་སང་ང་ཚོ་རྒྱ་རིགས་ཀྱི་བི་གེ་ཡ་རྗེས་འདེད་དེ་ཚར་ནས་ཚུར་ཞོར་དེ་ལི་ཡ་ད་བར་ལམ་གཅིག་ནས་ཁ་སིང་སག་དང་དེ་བ་ནས་བྱེད་བྱེད་དང་དེ་སེར་བྱེས། ནང་པའི་རིག་གཞུང་བསྟི་གནས་ཁང་གི་ད་འགན་འཛིན་དཔའ་རིས་རིན་པོ་ཆེ་བར་ལམ་ནས་སྙུན་གཞི་བྱས་ད་ད་ལྟ་སྨན་ཁང་ལ་ཡ་བཞུགས་ཡོད་རེད་འོ་དེ་ལ་ཡང་ཨ་ནི་སྐུ་ངོ་སྲིད་སྐྱོང་ད་རེས་དེ་ཕེབས་པའི་ཞོར་ལ་ཡང་ཨ་ནི་ཡིན་གཅིག་མིན་གཅིག་སྙུན་གཟིགས་ཅིག་བཅར་ཡིན་གསུངས་ཕ་གིར་ཕེབས་སོང་ཨ་དོན་གཅོད་ཡོད་ང་ཡང་མཉམ་དུ་འདུག་ཅེས་བྱས་ཕ་གིར་བཅར་ཡོད་སྙུན་གཟིགས་ཅིག་བཅར་འོ་ད་ཁ་སང་མཛད་འཆར་འདི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཨ་མེ་རི་ཀའི་ནིའུ་ཡོག་མང་ཚོགས་དང་བོད་རྒྱའི་གཞོན་སྐྱེས་ཚོ་ལ་མཇལ་འཕྲད་གནང་ནས་བཀའ་སློབ་གསུང་བཤད་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ཨ་མེ་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་བ།
ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གདན་འདྲེན་ཞུས་པ་ལྟར། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོར། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་ཕེབས་ནས། ས་གནས་ཀྱི་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་བ་དང། མི་མང་གི་དྲི་བར་ལན་འདེབས་གསལ་བཤད་གནང་ཡོད་པ་རེད། མཛད་སྒོའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། དཔལ་ལྡན་སྲིད་སྐྱོང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ། ས་གནས་སུ་ཐེངས་གཉིས་པར་མི་མང་ལ་བཀའ་སློབ་གསུང་བཤད་གནང་བར་ཕེབས་པར་འཚམས་འདྲི་གསུང་བཤད་གནང་བ་དང། བོད་རིགས་སྤྱི་མཐུན་ཚོགས་པའི་འདས་པའི་ལས་དོན་བྱེད་ཕྱོགས་དང་འབྲེལ་པའི་ལས་བསྡོམས་སྙན་སྒྲོན་ཞུ་བ་དང། སྲིད་སྐྱོང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ད་ལྟའི་སྐུ་ཡི་འཕྲོད་བཞེས་གསལ་ཐང་ཡིན་པ་གསུངས་གནང་བ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཚེ་ཡུན་རིང་བརྟན་མིན་ནི། བླ་སློབ་ཀྱི་དམ་ཚིག་ལ་རག་ལས་ཤིང། བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་བསྒྲུབ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་གནང་སོང།
ཚང་མས་ཧུར་ཐག་པ་དག་བྱས། ལྷག་བསམ་རྣམ་དག་གི་ཐོག་ནས་ངོ་ལྐོག་རྒྱབ་མདུན་མེད་པའི་ཐོག་ནས་ལས་ཀ་བྱས་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེའི་དགོངས་པ་བསྒྲུབ་ཐུབ་ཀྱི་རེད་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་གྱི་རེད། དེ་ཡིན་དུས་ཚང་མ་ལ་ཧུར་ཐག་པ་དག་གནང་རོགས་གནང་ཞེས་ད་ལྟ་བར་དུ་ལྟར་ཅིག་གནང་མཁན་གྱི་ཆ་ཚང་ཞེས་ཡག་པོ་བྱས་གནང་བཞུགས་ཡོད་རེད། ཨ་ནི་མུ་མཐུད་ནས་གནང་རོགས་གནང་ཞེས་དེའི་ཅིག་འབོད་སྐུལ་ཞུ་ཡག་གི་འདོད་པ་བྱུང། ད། དེ་རིང། རྣམ་པ་ཚོ་ཚོར་ཡར་སྙན་ཞུ་ཡས་གཙོ་བོ་འགྲོ་བ་འདི་ཆེ་བཀའ་ཤག་སྐབས་བཅུ་དྲུག་པའི་གི་ད་ལོ་ཕྱི་ཟླ་བཞི་བའི་ཚེས་བཅུ་ཉིན་མོ་སྟེ། ང་ཚོའི་མ་འོངས་བོད་ཀྱི་འགན་སྲུང་ཞེས་ཀྱི་ཡིག་ཆ་དེ་འདྲ་ཅིག་བཏོན་ཡོད་རེད་དེ་དབྱིན་ཇི་དང་བོད་གཉིས་ཀ་ནང་ཡོད་རེད་ད་ཡིན་ནའི་རྣམ་ཚོས་ཐུགས་སྣང་ག་ཚོད་གནང་ཡོད་མེད་ནི་མི་ཤེས།
དེ་བཞིན་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བཏོན་པའི། མ་འོངས་བོད་ཀྱི་འགན་སྲུང་གི་སྐོར་ལ་བཏོན་པའི་ཡིག་ཆ་དེར། མི་མང་གིས་དོ་སྣང་བྱེད་རྒྱུ་གལ་ཆེན་པོ་ཡིན་པ་དང། བོད་ཀྱི་ལོ་རྒྱུས་དང་ས་ཁམས། ཁོར་ཡུག་བཅས་ཀྱི་གལ་གནད་སྐོར་ཞིབ་པའི་སྒོ་ནས། མི་གཞན་ལ་གསལ་བཤད་བྱེད་ཐུབ་པ་གནང་དགོས་པའི་སྐོར་གསུངས་གནང་སོང། ཤེས་ཀྱི་ཡོད་རེད་བསམ་བྱས་ང་ཚོས་གནས་ཚུལ་ཐོ་རེ་ཐོ་རེ་ཅིག་དེ་གའི་དེ་ཤེས་ཀྱི་དེ། ཨ་ནི་གཞི་རིམ་གྱི་གནས་ཚུལ་དེ་གའི་དེ་ཅིག་མ་ཤེས་པ་བྱས་བྱས་ཨ་ནི་གཞི་རིམ་གནས་ཚུལ་མགོ་མ་ཚོས་པ་བྱས་ལ་ཧ་དེ་གའི་དེ་ཡིན་དུས་ཙམ་པ་འདི་ཡ། ཨན་དེ་ད་ལྟའི་གི་དེ་ནང་ལོགས་ལ་ང་ཚོ་བོད་ཟེར་ཏེ་ཨན་བོད་གི་གལ་གནད་དེ་བོད་པ་ཙམ་དུ་མ་ཡིན་པའི་གི་རྒྱལ་སྤྱིའི་ཁྱོན་ནས་ཡང་ཨ་ནི་ཆེས་གལ་གནད་ག་འདྲ་ཆགས་གི་ཡོད་མེད་དེ་གི་དོན་ཚན་གསུམ་འདྲ་པོ་ཅིག་དབྱེ་བ་ཕྱེ་བྱས་འགྲེལ་བཤད་བརྒྱབ་ཡོད། གཅིག་དེ་བོད་གི་ས་ཆའི་ཆགས་བབ་ཀྱི་ཐོག་ནས་ཨ་དེ་བཞིན་ས་ཁྲ་ལ་བལྟས་པ་ཡིན་ན་ཁོ་མཐོང་ཡ་ཆེ་གི་བ། བོད་གི་ས་ཆའི་ཆགས་བབ་ཁོ་རང་གི་ཐོག་ནས་ཨ་ནི།
ཡང་གཞོན་སྐྱེས་ཚོས་ངེས་པར་དུ་བོད་མིའི་ལོ་རྒྱུས་ལ་ལྟ་ཀློག་བྱས་ནས་ཤེས་དགོས་པ་དང། བོད་མིའི་ལོ་རྒྱུས་དེ་བོད་མི་རང་གིས་བཤད་ཐུབ་པ་ཞིག་བཟོ་དགོས་པའི་སྐོར་གསུངས་གནང་སོང།
ད་བོད་ནང་ལོགས་ལ་སོ་སོའི་མི་རིགས་ཀྱི་ངོ་བོ་རྩ་བརླག་བཏང་གི་ཡོད་དུས་ཙམ་པ་སྲུང་སྐྱོབ་བྱེད་ཡའི་འགན་དེ་ང་ཚོ་དེ་ཡོད་རེད་པ་བཙན་བྱོལ་ནང་ཡོད་མཁན་ཚོ། དེ་ཡིན་དུས་ཕ་མས་གཙོ་བོ་འགན་ཁྱེར་སྤུ་གུ་ཚོ་གཉིས་ཀྱིས་སོ་སོས་ཐག་གཅོད་ཐུབ་ཀྱི་མ་རེད། ཕ་མས་འགན་ཁྱེར་བྱས་ནང་ལ་ཡིན་ནའི་བོད་སྐད་རྒྱབ། ད་སྤུ་གུ་གླགས་འཁེལ་གི་མི་འདུག་ཅིག་རེད་གླགས་འཁེལ་མ་འཁེལ་སྤུ་གུ་ཆུང་ཆུང་ནས་བྱས་ནས་ཟ་ཡ་ཡིན་ནའི་རེད་གོན་ཡ་ཡིན་ནའི་རེད་ཚང་མ་ལོ་ཕ་མས་སྤྲད་ན་མ་གཏོགས་གཅིག་གིས་ཕྱི་ལོགས་མིས་སྤྲད་ག་ཡོང་གི་མ་རེད་བ། ཕ་མས་སྤྲད་དུས་ཙམ་པ་ནས་ཆུང་ཆུང་རང་ནས་བོད་སྐད་རྒྱབ་བྱས་བོད་པའི་སྐད་ཀྱི་བག་ཆགས་ཡག་པོ་ཅིག་བཞག་ཐུབ་པ་རེད་བ་བྱས་ན།
དེ་བཞིན་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀ་བར། ཕུན་ཚོགས་སྡེ་བཞིའི་ཚོགས་ཁང་འོག་མའི་ནང་དུ། ནིའུ་ཡོག་དང་ནིའུ་ཇར་སིའི་ཁུལ་གྱི་རིས་མེད་ཆོས་ཚོགས་སམ། དགོན་པ་ཁག་གི་ལས་སྣེ་སྐུ་ཚབ་ལྷན་དུ་མཇལ་མོལ་གནང་བ་དང། དེ་བཞིན་ཕྱི་དྲོ་ནིའུ་ཡོག་ཏུ་ཡོད་པའི་ཐའེ་ཝན་ལྟེ་གནས་ཁང་དུ། ཐའེ་ཝན་སེན་ཊར་ཞེས་པའི་ཚོགས་ཁང་དུ། རྒྱ་བོད་གཞོན་སྐྱེས་དང་ལྷན་དུ་བཀའ་མོལ་གནང་བ་དང། དགོང་མོར་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་བྱས་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཆེད་དུ། སྲིད་སྐྱོང་དབུ་བཞུགས་ཐོག་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན། གྷ་ལ་ཌི་ནར་གྱི་ཐོག་ཕེབས་གནང་ཡོད་པ་རེད།

བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་སྡེ་ཁག་གིས་རྒྱ་ནག་གིས་བོད་དུ་མུ་མཐུད་ནས་གཞི་རྒྱ་ཆེ་བའི་དྲ་རྒྱའི་ལྟ་རྟོག་བྱས་ཏེ། ཉིན་རེ་བཞིན་བཙན་གནོན་གྱི་ལས་དོན་དེ་ཤུགས་ཆེ་རུ་གཏོང་བཞིན་ཡོད་པར་སེམས་ཁུར་བྱེད་བཞིན་ཡོད་པ་རེད་ལ་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཟེར་བར་སྡོད་གནས་དང་གྲོང་ཁྱེར་ཆབ་སྲིད་འཛུགས་སྐྲུན་ཟེར་བའི་ལས་གཞི་ཞིག་སྤེལ་ནས་རིག་ནུས་འཛུགས་སྐྲུན་བྱ་ཡུལ་ཟེར་བའི AI འཕྲུལ་རིག་གི་ནུས་པ་འདོན་ཡུལ་ཞིག་གསར་འཛུགས་བྱས་ཡོད་པ་རེད་ལ། འབྲེལ་ཡོད་གནས་ཚུལ་ནང་དུ་འཁོད་པ་ལྟར་ན། རྒྱ་ནག་གིས་མུ་མཐུད་དུ་བོད་རང་སྐྱོང་ལྗོངས་ཟེར་བར་འཕྲུལ་རིག་ཅི་རིགས་ནས་གཞི་རྒྱ་ཆེ་བའི་བེད་སྤྱོད་བྱས་ཏེ་བོད་མི་རྣམས་ཀྱི་འགྲོ་འདུག་འཆག་གསུམ་ལ་ལྟ་རྟོག་གིས་བོད་ལ་དྲག་གནོན་བྱ་བྱེད་ཀྱི་ལག་ཆར་གྱུར་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། ལོ་འདིའི་ཕྱི་ཟླ་དགུ་བའི་ཚེས་ཉེར་དྲུག་ཉིན་བོད་རང་སྐྱོང་ལྗོངས་ཀྱི་སྡོད་གནས་དང་གྲོང་ཁྱེར་འཛུགས་སྐྲུན་རྩ་འཛུགས་ཟེར་བས་བོད་རང་སྐྱོང་ལྗོངས་ཀྱི་སྡོད་གནས་དང་གྲོང་ཁྱེར་ཆབ་སྲིད་རྣམ་གྲངས་ཟེར་བའི་རིག་གནས་དཔྱད་ཡིག་གི་ཚོགས་འདུ་ཞེས་པ་ཞིག་སྐོང་འཚོགས་བྱས་པ་འདུག་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྡེ་ཚན་ཁག་གིས་རྒྱ་ནག་གིས་བོད་དུ་མུ་མཐུད་ནས་གཞི་རྒྱ་ཆེ་བའི་དྲ་རྒྱའི་ལྟ་རྟོག་བྱས་ཏེ། ཉིན་རེ་བཞིན་བོད་ལ་བཙན་གནོན་གྱི་ལས་དོན་ཤུགས་ཆེར་གཏོང་བཞིན་པར་སེམས་ཁུར་གནང་བཞིན་པ་རེད། ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་མེ་རི་ཀའི་གྲོས་ཚོགས་ནས་གསེར་གྱི་གཟེངས་རྟགས་ཕུལ་ཏེ། མི་ལོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུ་བའི་སྐབས་སུ། སྐུ་མགྲོན་རྣམས་ཀྱིས་མགོན་པོ་མཆོག་གི་དགོངས་གཞི་དང་ད་ལྟའི་འཛམ་གླིང་གི་དཀའ་ཁག་ལ་དགོས་མཁོ་ཆེ་བའི་སྐོར་ནས་ནན་བརྗོད་གནང་བ་རེད། ཟླ་འདིའི་ཚེས་ཉི་ཤུ་གཅིག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མེ་རི་ཁའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་ཕུལ་བའི་རྗེས་དྲན་མཛད་སྒོ་དང་གངས་ལྗོངས་ཆོས་ལྡན་བླངས་དབུ་འབྱེད་གནང་ནས་མི་ལོ་ཧྲིལ་བོ་བཅུ་དྲུག་འཁོར་བའི་དུས་དྲན་གྱི་མཛད་སྒོ་གཉིས་གཅིག་ལྕོགས་ཀྱིས་སྲུང་བརྩི་ཞུ་བར

དགོས་མཁོ་ཆེ་བའི་གལ་གནད་དང་ལྷན་དུ་ཚོགས་གཞོན་ཁོང་དེ་ལྟ་བུའི་དབུ་ཁྲིད་ཞིག་གི་ལམ་སྟོན་འོག་འཚར་ལོངས་བྱུང་བར་སྤོབས་པ་སྐྱེ་གཞི་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་བ་རེད། གཞི་ནས་དམིགས་བསལ་སྐུ་མགྲོན་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་ལས་སྣེ་སྐུ་ཞབས Rami Blair མཆོག་ནས་གོང་ས་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་བ་དེར་བོད་མི་ཚོའི་རླབས་ཆེན་གྱི་གྲུབ་འབྲས་ཞིག་ཡིན་པ་དང་ཨ་མི་རི་ཀའི་གཞུང་ནས་རྒྱལ་སྤྱིའི་ནང་དུ་འགྲོ་བ་མིའི་ཐོབ་ཐང་དང། ཁྲིམས་ལུགས་དབང་འཛིན་གལ་གནད་འཛིན་པ་བཞིན། ཁ་འཐོར་དུ་གནས་པའི་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་བོད་ཀྱི་རིག་གཞུང་དང་སྐད་ཡིག་བཅས་ལ་དོ་སྣང་དང་མཉམ་ལས་གནང་རྒྱུའི་འདུན་པ་ཡོད་པ་བཞིན། ལྷན་ཞུགས་གནང་ཐུབ་པར་དགའ་བོ་བྱུང་ཡོད་པའི་སྐོར་གསུངས་པ་རེད། གཞི་ནས་ཁེ་ན་ཏྲའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་སྐུ་ཞབས Arif Virani ལགས་ནས་ཁོང་ཁ་ཆེའི་ཆོས་ལུགས་ཉམས་ལེན་གནང་མཁན་ཞིག་ཡིན་ནའང་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་བའི་ཉིན་མོར་ལྷན་ཞུགས་གནང་ཐུབ་པར་དགའ་ཚོར་ཡོད་པའི་སྐོར་དང། མགོན་པོ་མཆོག་གི་བཟོད་པ་དང་བྱམས་སྙིང་རྗེ་གཅིག་གྱུར་གྱི་འདུ་ཤེས་བཅས་ཀྱི་བཀའ་སློབ་གནང་བཞིན་པར་འཛམ་གླིང་ནང་དཀའ་ངལ་ཆེ་བའི་དུས་སྐབས་འདི་ལ། བོད་མི་ཙམ་མིན་པར་ཁོང་དང་འདྲ་བའི་མི་མང་པོར་ཕན་ཐོགས་ཡོད་པའི་སྐོར་གྱི་གཏམ་བཤད་དང་སྐུ་ཞབས་ཁོང་གི་ལས་གནས་ལ་འཕོ་འགྱུར་ཕྱིན་མིན་ལ་མ་ལྟོས་པར་བོད་རྒྱ་ཞི་མོལ་དང་དབུ་མའི་ལམ་གཞན་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་རྒྱབ་སྐྱོར་གནང་རྒྱུ་ཡིན་པའི་སྐོར་གསུངས་པ་རེད། གཞན་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས་ཀྱིས་འཐུས་མི་ཁོང་གིས་གོང་ས་མཆོག་གི་ཞི་བདེ་དང་བྱམས་སྙིང་རྗེ། གུས་བརྩི་བཅས་ལ་བག་ཆགས་ཡོད་པ་བཞིན་ཁོང་ཉིན་རེའི་བྱ་བཞག་ཁག་ལ་འབད་བརྩོན་གནང་ཐུབ། གོང་བརྗོད་རྩ་འཛིན་ཁག་ལ་གཞིགས་པའི་ཐོག་ནས། གོང་ས་མཆོག་ལ་ཨ་མེ་རི་ཁའི་གསེར་གྱི་རྟགས་མ་ཕུལ་བའི་ལོ་གཅིག་གི་གོང། ཁེ་ན་ཏྲའི་གཞུང་ནས་མི་སེར་གྱི་ཕྱག་འཁྱེར་ཕུལ་བའི་ཐག་གཅོད་བྱུང་བའི་གནས་སྟངས་བཅས་འགྲེལ་བརྗོད་བྱས་པ་དང་མཉམ་དུ། ད་ལྟའི་འཛམ་གླིང་གི་ཁ་ཕྱོགས་ཀྱི་འགྱུར་འགྲོས་ལ་གཞིགས་ནས་ཁོང་གི་ལམ་སྟོན་ཁག་ལ་གདེང་འཇོག་ཆེན་པོ་ཐོབ་ཡོད་པའི་སྐོར་གསུངས་པ་རེད། ཁེ་ན་ཌ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས། གཅིག་མཚུངས་ཀྱི་གཏམ་བཤད་གནང་བར་མགོན་པོ་མཆོག་གིས་འགྲོ་བ་མིའི་རིགས་གཅིག་གྱུར་གྱི་འདུ་ཤེས་བཅང་ཐུབ་ཚེ། རང་གཞན་གཉིས་ལ་ཕན་ཐོགས་ཡོད་པའི་སྐོར་གསུངས་ཡོད་པ་རེད། མཛད་སྒོ་གཉིས་འཛོམས་ཀྱི་དུས་ཚོད་དང་བསྟུན་ནས། བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་བོད་དོན་ལས་འགུལ་བ། སངས་རྒྱས་སྐྱབས་ལགས་དང། རྒྱང་རྒྱུགས་ལས་འགུལ་བ་རྣམས་ལ། ལས་འགུལ་མཇུག་འགྲིལ་བྱུང་བར་ཡི་རངས་དང་བསྔགས་བརྗོད་གནང་ཡོད་པ་རེད། ལ་དྭགས་སྟག་སྣ་དགོན་པ་རྡོ་རྗེ་གདན་དེ་ཉིད་ཐོག་མར་ཆགས་པའི་དབྱིབས་ཏེ། སྟག་གི་དབྱིབས་སུ་ཡོད་ཅིང། དེའི་སྣ་གདོང་དུ་དགོན་པ་བཞུགས་ཡོད་པར། དགོན་པའི་མིང་ལ་སྟག་སྣ་དགོན་པ་ཞེས་མིང་ཐོགས་པ་ཞེས་པའི་སྐོར་འཁོད་ཡོད་པ་རེད། སྤྱི་ལོ་གཅིག་ལྔ་དྲུག་ཅུ་ལོར་ལ་དྭགས་ཆོས་རྒྱལ་འཇམ་དབྱངས་རྣམ་རྒྱལ་ལ་དྭགས་རྒྱལ་སྲིད་སྐྱོང་སྐབས་ལྷོ་འབྲུག་ནས་ཞབས་དྲུང་ངག་དབང་རྣམ་རྒྱལ་དབུ་བླར་བསྟེན་པའི་ཕྱིར་གདན་འདྲེན་ཞུ་མི་ཕུད་ནའང། ཞབས་དྲུང་ཕེབས་མ་ཐུབ་པས་ཁོང་གི་སྐུ་ཚབ་ཏུ་ཆོས་རྗེ་རྨུག་འཛིན་ཞེས། ཞབས་དྲུང་ངག་དབང་རྣམ་རྒྱལ་མངགས་ཡོད་པ་ཞེས་པ་རེད། རྒྱལ་པོ་འཇམ་དབྱངས་རྣམ་རྒྱལ་ལ་སྲས་གཉིས་ཡོད་པ། སྲས་ནོར་བུ་རྣམ་རྒྱལ་དང་སེང་གེ་རྣམ་རྒྱལ་གཉིས་ལས་ནོར་བུ་རྣམ་རྒྱལ་རྒྱལ་པོའི་ཁྲི་ལ་མངའ་གསོལ་ཏེ། སེང་གེ་རྣམ་རྒྱལ་ཆོས་ལ་ཕེབས་ནས་ཆོས་རྗེ་རྨུག་འཛིན་པ་བླ་མར་བསྟེན་པའི་དུས་སུ་ཆོས་རྗེ་རྨུག་འཛིན་གྱིས་སྟག་སྣ་དགོན་པ་རི་འདབ་ལ་དགོན་པ་བཏབ་ཡོད་པར་དེ་མི་ལེགས་ཞེས་གསུངས་རྗེས་རི་རྩེར་དགོན་པ་བཏབ་ན་ལེགས་ཚུལ་གསུངས་པ་བཞིན། སྤྱི་ལོ་གཅིག་དྲུག་བཅོ་བརྒྱད་ལོར་རི་རྩེ་དེར་རྟེན་དང་བརྟེན་པ་བཅས་ལེགས་པར་བྱུང་བ་ཞེས་པ་རེད། རྒྱལ་པོ་སེང་གེ་རྣམ་རྒྱལ་དུས་སྐབས་སུ་རྒྱལ་པོ་དང་ཞབས་དྲུང་རིན་པོ་ཆེ་གཉིས་མཆོད་ཡོན་སྦྱིན་བདག་ལ་གྱུར་བ་དང། རྒྱལ་པོས་མངའ་རིས་སྐོར་གསུམ་ནས་ཡུལ་ཁ་ཤས་འབྲུག་པ་ཞབས་དྲུང་ངག་དབང་རྣམ་རྒྱལ་ལ་ཕུལ་བ་དང་དུས་དེ་ནས་བཟུང་ལ་དྭགས་དང་འབྲུག་གཉིས་ཀྱི་འབྲེལ་བ་ཇེ་རྒྱས་སུ་སོང་བ་ནི་རྒྱལ་རབས་ནང་གསལ་བོར་འཁོད་ཡོད་པ་རེད། དེང་སང་གི་དུས་ལའང་སྟག་སྣ་དགོན་པ་དང་འབྲུག་རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཇི་འདྲ་ཞིག་ཡིན་པའི་ཐད་སློབ་དཔོན་དག་གིས་འགྲེལ་བརྗོད་གནང་ཡོད་པ་རེད། དེ་ཡང་སྟག་སྣ་དགོན་པའི་ཆོ་ག་གཙོ་བོ་སྟེ། བོད་ནས་དར་ཁྱབ་བྱུང་བའི་ནང་པ་སངས་རྒྱས་པའི་ཆོས་བརྒྱུད་ཆེན་པོ་བཞི་ཡོད་པའི་ནང་ནས་གཅིག་བཀའ་བརྒྱུད་ཡིན་པ་དང་དེའི་ནང་ནས་ཕག་མོ་གྲུ་པ་རྡོ་རྗེ་རྒྱལ་པོའི་ཕག་གྲུ་བཀའ་བརྒྱུད་ཡིན་པ་ཕག་མོ་གྲུ་པའི་སློབ་མ་ལས་གྱེས་པའི་བཀའ་བརྒྱུད་ཆུང་བ་བརྒྱད་ཡོད་པའི་ནང་ནས་གྲུབ་ཐོབ་གླིང་རས་པད་མ་རྡོ་རྗེ་ལགས་གླིང་རས་བཀའ་བརྒྱུད་ཡིན་པ་ཞེས་པ་རེད། བོད་ནང་དུ་འབྲུག་པ་བཀའ་བརྒྱུད་པའི་གདན་ས་ཆེན་པོ་གཉིས་ནང

རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་གཉིས་ལོར་བོད་གཞུང་དགའ་ལྡན་ཕོ་བྲང་དབུ་བརྙེས་ནས་མི་ལོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་དུས་དྲན་སྟེང་དུ་བཀའ་སློབ་སྩལ་བའི་ཚན་པ་གསུམ་པ་ཞིག་གི་དགོངས་དོན། ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུ་བ་ཞིག་ལ་གསན་རོགས་གནང།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་དྲུག་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གཞུང་ས་དགའ་ལྡན་ཕོ་བྲང་དབུ་བརྙེས་ནས་ལོ་ངོ་སུམ་བརྒྱ་དྲུག་ཅུ་འཁོར་བའི་རྗེས་དྲན་གྱི་མཛད་སྒོའི་སྟེང། ལོ་རྒྱུས་རང་བཞིན་གྱི་བཀའ་སློབ་གལ་ཆེན་སྩལ་འདུག་པས། ཚན་པ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ལེ་ཚན་གོང་མའི་ནང་ཟུར་ཙམ་གསུངས་ཟིན་པ་ལྟར། གོང་ས་རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་ནི། སྤྱི་ལོའི་དུས་རབས་བཅུ་དགུ་བའི་སྨད་དང། དུས་རབས་ཉི་ཤུ་བའི་འགོ་སྟོད་ཀྱི་ལོ་ངོ་སུམ་ཅུ་ལྷག་གི་རིང་ལ་འཚོ་བཞུགས་གནང་ཡོད་ཅིང། ཁོང་ཉིད་སྐུ་འཚོ་བཞུགས་གནང་བའི་སྐབས་དེ་ནི་འཛམ་གླིང་ཧྲིལ་བོ་ལ་གཡོ་འཁྱོམ་དང་འཕོ་འགྱུར་ཆེན་པོ་འགྲོ་བཞིན་པའི་དུས་ཚོད་ཅིག་ཡིན་ཏེ། ཤར་ཕྱོགས་སུ་ཉི་ཧོང་བཙན་རྒྱལ་བས་ཉེ་འཁོར་ལྟོས་བཅས་ལ་བཙན་འཛུལ་བྱེད་བཞིན་པ་ཙམ་ཞིག་མིན་པར། ཨོ་སི་ཀྲོ་ལི་ཡ་དང་ནིའུ་ཛི་ལན་ཌི་སོགས་ཞི་བདེ་རྒྱ་མཚོ་ཆེན་པོའི་ནང་འཚོ་གནས་བྱེད་པའི་རྒྱལ་ཁབ་དེ་དག་ལ་ཡང་འཇིགས་སྐུལ་དང་སྡིགས་ར་ཐེབས་ཀྱི་ཡོད་པ་དང། ཨུ་རུ་སུ་རྒྱལ་ཁབ་ལ་ཡང་དངོས་སུ་འགྲན་རྒོལ་སློང་བཞིན་ཡོད་པར་མ་ཟད། བྱང་ཨ་མི་རི་ཀ་ལ་ཡང་འཇབ་རྒོལ་གྱི་ལྐོག་ཇུས་བྱུང་བཞིན་ཡོད་པ་བཅས། འཛམ་གླིང་དམག་ཆེན་གཉིས་པ་ལངས་རྒྱུ་ལ་ཤུགས་སྣོན་ཐེབས་བཞིན་ཡོད་ཅིང། དེ་བཞིན་དུ། ཨི་ཏཱ་ལི་དང། འཇར་མ་ནི་གཙོ་བོར་གྱུར་པའི་ཡུལ་ལུང་ཁག་ཅིག་ཏུ། མི་རིགས་མཆོག་འཛིན་རིང་ལུགས་དང། དམར་ཤོག་ལམ་ལུགས་ཀྱི་ལྟ་གྲུབ་ལ་བརྟེན་པའི་གཡོ་འཁྱོམ་ཆེན་པོ་སློང་བཞིན་ཡོད་པ་དང།

ཧལ་ཧ་རྗེ་བཙུན་དམ་པ་སྐུ་འཕྲེང་བརྒྱད་པས་སྣེ་ཁྲིད་པའི་ཕྱི་སོག་གི་རང་བཙན་རྒྱལ་ཁབ་བཙུགས་པ་ལྟ་བུའི་ལས་དོན་རླབས་ཆེན་གང་ཡང་སྒྲུབ་ཐུབ་མ་བྱུང་བ་དེ་ནི་དངོས་ཡོད་ལོ་རྒྱུས་ཀྱིས་བདེན་དཔང་བྱེད་ཀྱི་ཡོད་ལ། དེ་ལ་བཀག་འགོག་བྱེད་མཁན་དང་བར་ཆད་བྱེད་མཁན་སུ་དང་གང་ཡོད་ཀྱི་སྐོར་ང་ཚོས་ཞིབ་འཇུག་དོ་ནན་བྱས་ཏེ་ལོ་རྒྱུས་རང་བཞིན་གྱི་ནོར་འཛོལ་དེ་རིགས

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་ངོ་བདུན་ཅུ་འདས་པའི་ལོ་རྒྱུས་ཀྱི་གནས་བབ་དམིགས་བསལ་བ་ཞིག་ལ་བསྐྱར་དྲན་གནང་བ་ནི། གང་ཉིད་དགུང་གྲངས་བཅུ་དྲུག་བཞེས་པ་ནས་བོད་བསྟན་སྲིད་གཉིས་ཀྱི་ཐུགས་འགན་བཞེས་དགོས་བྱུང་བ་དང། སྐབས་དེར་རྒྱ་གར་ལ་རང་བཙན་ཐོབ་ནས་སྲ་བརྟན་མ་ཆགས་པའི་གནས་སྐབས་ཡིན་པ་དང། རྒྱ་ནག་དམར་ཤོག་ལ་རྒྱལ་ཁ་ཐོབ་ནས་རྒྱ་ནག་ལ་དབང་བསྒྱུར་བྱེད་འགོ་ཚུགས་ནས་ལོ་ངོ་དུ་མ་ལས་སོང་མེད་ན་ཡང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་དམར་ཤོག་གི་སྲིད་དབང་བཙུགས་པ་ཁྱབ་བསྒྲགས་བྱས་པ་དང་མཉམ་དུ་བོད་ལ་ཞི་དྲག་གཉིས་ཀྱི་ལམ་ནས་དབང་བསྒྱུར་བྱ་གཏན་རྦད་དེ་འཁེལ་ཡོད་པའི་སྟབས་ཀྱིས། དངོས་ཤུགས་བརྒྱུད་གསུམ་ནས་གནོན་ཤུགས་དང་སྡིགས་ར་བསྐུལ་ཏེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་ཆིངས་ཡིག་དོན་ཚན་བཅུ་བདུན་ལ་མིང་རྟགས་མི་འགོད་ཐབས་མེད་ཆགས་པ་དང། དེ་ནས་བོད་ཀྱི་འཐུས་མི་རྣམས་པེ་ཅིན་དུ་སྐོང་འགུགས་བྱས་ཏེ། སྐབས་དང་པོའི་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་ལ་ཞུགས་པ་དང། གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་གི་དབུ་ཁྲིད་ལ་བསྐོ་གཞག་བྱས་ཚུལ་ཁྱབ་བསྒྲགས་བྱས་ཡོད་པ་སོགས་གདམ་གསེས་མེད་པའི་གདམ་ག་མང་དག་ཅིག་ངོས་ལེན་མི་གནང་རང་གནང་ཆགས་ཡོད་པ་དང། དེ་འདྲའི་གཏན་འཁེལ་གྱི་ངང་ལ་འདྲ་མཉམ་གཉིས་ཕན་གྱི་ལངས་ཕྱོགས་གསལ་པོར་བཟུང་ཡོད་མོད་ཀྱང། དེ་ནི་ལོ་ངོ་དགུ་འདས་པའི་སྐབས་སུ་ཁོང་ཚོས་ཆིངས་ཡིག་དོན་ཚན་བཅུ་བདུན་གྱི་འབྲུ་དོན་དང་རྩ་འགལ་གྱི་སྲིད་ཇུས་ལག་བསྟར་བྱས་པའི་རྐྱེན་གྱིས་ལྷ་ལྡན་དུ་ཆོལ་ཁ་གསུམ་གྱི་བོད་མི་འབོར་ཆེན་ཅིག་ལྷན་འཛོམས་བྱུང་སྟེ། རྒྱལ་དབང་རིན་པོ་ཆེའི་སྐུ་ཕྱྭ་ལ་སྲུང་སྐྱོབ་དང། རྒྱ་དམག་གི་འཇིགས་སྐུལ་དྲག་རྒོལ་ལ་གདོང་ལེན་བྱེད་པའི་འཐབ་རྩོད་བྱུང་བ་བཅས་གནས་ཚུལ་ཤིན་ཏུ་ཐབས་སྡུག་ཆགས་པའི་རྐྱེན་གྱིས། གང་ཉིད་ཀྱིས་རང་ཡུལ་རྒྱབ་ཏུ་བསྐྱུར་ཏེ་མི་ཡུལ་གཞན་དབང་གི་ལུང་པར་བཙན་བྱོལ་དུ་ཕེབས་དགོས་བྱུང་ཡོད་པ་དང། མགོན་པོ་མཆོག་གིས་གང་ཉིད་བཙན་བྱོལ་དུ་ཕེབས་ལོ་དེ་ནི་དགུང་གྲངས་ཉེར་ལྔ་བཞེས་པའི་ལོ་དེ་ཉིད་ཡིན་ལ། དུས་དེ་ནས་བཟུང། ད་ལྟ་དགུང་གྲངས་དྲུག་ཅུ་རེ་བརྒྱད་ལ་ཕེབས་ཡོད་པ་དང། ད་དུང་མུ་མཐུད་ནས་ཇི་ཙམ་མི་ཡུལ་དུ་བཞུགས་དགོས་མིན་ཡང་བཤད་ཚོད་མི་ཐིག་པ་ཞིག་ཆགས་ཀྱི་ཡོད་ཅིང། དཀའ་སྡུག་ལྡན་པའི་ནམ་ཟླ་དེ་འདྲ་ཞིག་གི་འོག་ཏུ། རྒྱལ་དབང་དགེ་འདུན་གྲུབ་པ་གོང་དུ་ཕུད་པའི་རྒྱལ་དབང་སྐུ་ཕྲེང་ཕྱི་མ་རྣམས་ལས་དགུང་ལོ་བགྲེས་ཤོས་དེ་ཆགས་ཀྱི་ཡོད་པ་དང། གནས་ཚུལ་ཐབས་སྡུག་འདི་ནི་སྔར་བྱུང་བོད་ཀྱི་ལོ་རྒྱུས་སུ་བྱུང་མྱོང་མེད་པ་ཞིག་ཡིན་ལ། བསམ་ཡུལ་ལས་འདས་པའི་ཆག་སྒོ་དང་བརྡབ་གསིག་འདི་ནི་ལོ་ངོ་གཅིག་གཉིས་དང་བཅུ་ཕྲག་གི་ནང་ལ་བྱུང་བ་ཞིག་མིན་པར་ལོ་ངོ་བརྒྱ་ཕྲག་མང་པོ་ལ་བསགས་པའི་འཐུས་ཤོར་གྱི་འབྲས་བུ་ཉག་གཅིག་ཡིན་ཞིང། ང་ཚོའི་གཞུང་ས་དགའ་ལྡན་ཕོ་བྲང་བས་བོད་ལ་དབང་བསྒྱུར་བྱས་པའི་ལོ་ངོ་སུམ་བརྒྱ་དང་དྲུག་ཅུའི་ལོ་རྒྱུས་ལ་བསྐྱར་ཞིབ་བྱེད་སྐབས། སྲིད་གཞུང་འདིས་བོད་བསྟན་སྲིད་ལ་ཕན་པ་མི་ཉུང་བ་ཞིག་བྱུང་ཡོད་པ་དང། དེ་དང་ཆབས་ཅིག་ཏུ། གོང་ས་ལྔ་བ་ཆེན་པོའི་ཐུགས་བསྐྱེད་གནང་བ་ཇི་བཞིན་མ་བྱུང་བས། འཐུས་ཤོར་གྱི་དོན་དག་བློ་ཕམ་སྐྱེ་དགོས་པ་མང་དག་བྱུང་ཡོད་ན་ཡང། མགོན་པོ་མཆོག་གང་ཉིད་ཀྱིས། འདས་པའི་དུས་སུ། གང་ཡོང་ཅི་འགྲུབ་ཀྱི་འབད་རྩོལ་གནང་ཡོད་པ་དང། འབྱུང་འགྱུར་ཡང་དེ་མཚུངས་ཀྱི་དཀའ་སྡུག་ལ་གདོང་ལེན་གནང་རྒྱུ་ནི། ཐུགས་ལ་བརྣག་པའི་དམ་བཅའ་ཉག་གཅིག་དེ་ཉིད་ཆགས་ཀྱི་ཡོད། བོད་གངས་ཅན་ལྗོངས་ལ་ད། ཧ་ལམ་བོད་སིལ་བུ་ཆགས་ཀ་ནས་བཟུང་ཅིག་ཡིན་ད། ཅིག་བོད་མི་རིགས་ཁོ་རང་ཅིག་ད་ཀླད་ད་མ་ནས་ཟེར་དེ་ཨ་ར་ག་འདྲ་བྱས་ཡོང་བསམ་པས། དེ་འདྲ་ཡི་ད་བསམ་བློ་ཕོག་པ་ཡང་ཅིག་དུས་ད་ལྟ་བར་དུ་བྱུང་མྱོང་ཡོད་མ་རེད་ད་དེ་འདྲ་ཞིག་གི་ད་མཚམས་ལ་ཡང་སླེབས་ཀྱི་རེད། རྒན་ལ་ཆ་བཞག་ན། ད་ཧ་ལས་པའི་འགན་ཆེན་པོ་ཅིག་དང་སླེབས་ཡ་སྙན་གྲང་ཞིབ་ཅིག་གང། དེ་ནས་ད་དེ་འདྲའི་གི་ད་ཨ་ང་ཚོ་ད་བསམ་ཡུལ་ལས་འདས་པའི་ང་ཚོའི་དཀའ་ངལ་དེ་ལོ་གཅིག་གཉིས་ནང་ལ་བྱུང་བ་ཞིག་མ་རེད། ལོ་བཅུ་ཕྲག་གཅིག་གཉིས་ནང་ལ་བྱུང་བ་ཞིག་མ་རེད། མི་ཐོག་ནས་མི་ཐོག་ང་ཚོས་འཐུས་ཤོར་ཕྱིན་ཅིག་འཐུས་ཤོར་ཕྱིན་པའི་ད་འབྲས་བུ་དེ་ད་དེ་བྱུང་བ་ད་ཨ་ད།

གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།